དེ་རིང་ཕྱི་ཟླ་བཞི་པའི་ཚེས་བཅུ་དགུ་ཉིན་ལ་སུད་སི་དང་ལག་ཏེན་ཞི་ཐན་བོད་རིགས་མི་མང་སྒྲིག་འཛུགས་དང་གཞུང་འབྲེལ་མིན་པའི་ཚོགས་པ་འགའི་གོ་སྒྲིག་འོག་ང་ཚོ་གོང་ས་རྒྱལ་བ་རིན་པོ་ཆེ་དང་མཉམ་དུ་ཡོད་ཅེས་པའི་གཞི་རྒྱ་ཆེ་བའི་ལས་འགུལ་ཞིག་ཡོ་རོབ་ཀྱི་ཕྱི་དྲོའི་ཆུ་ཚོད་ལྔ་པའི་སྟེང་ཛུ་རིག་གྲོང་ཁྱེར་ནང་གི་བེར་དེ་མོ་ལི་པི་ལ་ཙི་མདུན་ཐང་ནས་སྤེལ་གནང་སོང། བོད་མི་དང་བོད་དོན་རྒྱབ་སྐྱོར་བ་མི་མང་སྟོང་ཕྲག་ལྷག་གིས་ཕྱག་ཏུ་བོད་ཀྱི་རྒྱལ་དར་དང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར། དེ་བཞིན་བརྗོད་ཚིག་འདྲ་མིན་བྲིས་པའི་འཕྲེད་དར་སོགས་བསྣམས་ནས། གསར་ལམ་ཁག་ནས་གོང་ས་མཆོག་ལ་དགོངས་སེལ་ཞུ་དགོས་པ་དང། ལོག་བཤད་མཚམས་འཇོག་དགོས་པ་ཞེས་པའི་རེ་སྐུལ་གནང། དེ་རུ་རི་ཀོན་ཆོས་འཁོར་དགོན་པའི་དགེ་འདུན་པ་དང་མི་མང་བཅས་ནས་རྒྱལ་བའི་ཞབས་བརྟན་གསོལ་འདེབས་གསུང་གནང་མཐར། རི་ཀོན་ཆོས་འཁོར་དགོན་པའི་མཁན་རིན་པོ་ཆེ་མཆོག་ནས། དེང་དུས་ཀྱི་ཨ་ནི་ང་རང་ཚོ་རིག་གཞུང་ཨ་ནི་ད་ག་ནང་བཞིན་དེ་འདྲའི་མི་མཐུན་པ་དང་དེ་འདྲའི་གི་དབང་གིས་གོ་ནོར་ཐེབས་པའི་སྐབས་ལ་ང་རང་ཚོ་གི་གོ་སྐབས་དེ་ཟིན་བྱས་གསལ་བཤད་ཞུ་ཡ་དང་ཚིག་ཟ་མ་བྱས་པ་བྱས་ཡང་ཐུགས་ཕམ་མ་གནང་བ་བྱས་ཐུགས་ཕམ་གནང་དགོས་ཡ་ཡོད་མ་རེད་ག་རེ་རེད་ཟེར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་འདིས་སྐུ་ཡི་མཛད་འཕྲིན་གསང་གསུམ་གྱི་མཛད་འཕྲིན་དེ་ཉི་ཟླ་ལྟ་བུ་ཡིན་དུས་རྩ་བ་ནས་དུས་ནམ་ཡང་ཨ་ནི་རྒྱ་ནག་དམར་པོའི་སྲིད་གཞུང་གི་ལྐོག་ཇུས་ད་ག་ནང་བཞིན་གྱི་དངུལ་དང་དངོས་པོ་ལ་རྔམ་བསྡད་མཁན་གྱི་ཨ་ནི་གསར་འགོད་ཀྱི་དྲ་ལམ་འགའ་ཤས་ཅིག་གིས་དེ་འདྲའི་ཁྱབ་བསྒྲགས་ལོག་འགྲེལ་བྱས་པ་དེ་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ་མཛད་འཕྲིན་ལ་ནམ་ཡང་གནོད་སྐྱེལ་ཐུབ་ཀྱི་མ་རེད། དེ་བཞིན་སྐུ་ཚབ་དོན་གཅོད་སྐུ་ངོ་འཕྲིན་ལས་ཆོས་སྐྱིད་ལགས་ཀྱིས།

ཐོག་མ་དེ་ལ་འདི་བྱས། གཉིས་པ་དེ་ལ་ད་ག་ནང་བཞིན་དེ་ཁ་སེང་གཙུག་ལག་ཁང་ལ་དེ་བུ་དེ་དེ་ཨ་ནི་ཁོ་ད་ག་ནང་བཞིན་ཁོང་གི་ཨ་མ་དེ་སྐུ་མདུན་མཇལ་ཡ་རག་ཚར་ནས་ཨ་ནི་ཁོང་ཚོ་བོད་པའི་གི་གསར་འགོད་དེ་འདྲ་མཉམ་དུ་ཨ་ནི་དེ་སྐད་ཆ་བཤད་པ་རེད་སྐད་ཆ་དེ་ནང་ལོགས་ཁོང་ཚོ་སྐུ་མདུན་མཇལ་ཡ་རག་ནས་ཁོང་ཚོ་དཔེ་དགའ་པོ་བྱུང་སོང་དགའ་ཚོར་བྱུང་སོང་ཨ་ནི་ཡག་པོ་དཔེ་ཉམས་མྱོང་དཔེ་ཡག་པོ་གསལ་ཞིག་རག་སོང་གསུངས་ཡོད་རེད་ཨ་ནི་འདི་ཡས་ར་ང་ཚོ་སུད་སི་གི་གསར་འགོད་ལ་དེ་འདྲ་བཀྲམ་དགོས་འདུག་ཞུས་ཡོད་རེད་ར། ཨ་འདི་གཙོ་བོ་དེ་དེ་རེད།
མཐར་ད་རེས་ལས་འགུལ་སྐོར་ལ་སུད་སི་དང་ལག་ཏེན་ཞི་ཐན་བོད་རིགས་མི་མང་སྒྲིག་འཛུགས་ཀྱི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ཀྱིས་ངོ་སྤྲོད་གནང་དོན། ཉེ་བའི་ཆར་ལ་སྐྱབས་མགོན་རིན་པོ་ཆེ་ལ་བརྩི་མེད་ཀྱི་ཨ་ནི་བརྙན་ཐུང་བཟོས་ཡོད་པ་འདིའི་སྐོར་ལ་ང་ཚོའི་གི་བྱིངས་མི་མང་ལ་ཨ་ནི་ད་སློབ་སྟོན་ཞུ་དགོས་ར་བ་དེ་ག་འདྲས་ག་འདྲས་ཡིན་མེད་ཀྱི་གསལ་བཤད་དང་སློབ་སྟོན་ཞུ་ཡའི་ཆེད་དུ་དང་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་ཡའི་ཆེད་དུ་ང་ཚོའི་དེ་ཞི་བའི་གོམ་བགྲོད་མཉམ་དུ་ལ་ཨ་ནི་རི་ཀོན་ཆོས་འཁོར་དགོན་གྱི་མཁན་རིན་པོ་ཆེ་དབུས་པའི་གི་དགེ་འདུན་རྣམ་པ་ཚང་མ་ཕེབས་ཡོད་རེད་ཨ་ནི་དེའི་ང་ཚོས་གི་ཞབས་རིམ་ཅིག་གི་བསྒྲུབས་པ་རེད་ཞུ་ཡས་ཡིན།
རི་ཀོན་ཆོས་འཁོར་དགོན་པའི་མཁན་རིན་པོ་ཆེ་མཆོག་ནས་འདི་འདྲའི་སྐབས་ལ་ང་ཚོས་གོ་སྐབས་དམ་འཛིན་བྱས་ནས་གོང་ས་མཆོག་གི་མཛད་འཕྲིན་དང་བོད་དོན་སྐོར་ལ་འགྲེལ་བཤད་རྒྱག་དགོས་པ་གལ་ཆེན་ཡིན་སྐོར་ལ། དེའི་སྐབས་ལ་ང་ཚོས་གོ་སྐབས་དམ་འཛིན་བྱས་རྗེས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེའི་མཛད་འཕྲིན། ད་ག་ནང་བཞིན་དགོངས་པ་བཞེས་བཞེས་སྟངས། འཛམ་གླིང་སྤྱི་ལ་སྨན་པའི་གི་མཛད་འཕྲིན་བསྐྱངས་སྟངས་དེ་ག་དེ་ཚང་མ་གསལ་བཤད་གནང་ཐུབ་ཡག་ཅིག་དང་དེ་དང་འབྲེལ་ནས་ང་ཚོ་ང་རང་ཚོ་གི་བོད་ཀྱི་ཆོས་དང་རིག་གཞུང་ག་རེ་ཡིན་པ་བོད་ཀྱི་རྩ་དོན་ག་རེ་ཡིན་པ་བོད་ཀྱི་དངོས་གནས་རྒྱལ་རབས་ལོ་རྒྱུས་ག་རེ་ཡིན་པ་དེ་འདྲའི་ད་རེས་ཀྱི་གོ་སྐབས་དེ་ཟིན་བྱས་འགྲེལ་བཤད་ཡག་པོ་ཞིག་གནང་ཐུབ་པ་ཡིན་ན་ཏན་ཏན་ཁོང་ཚོས་རྒྱ་མིའི་ངོས་ནས་ག་རེ་ཟེར་དགོས་རེད་གོ་སྐབས་ལོག་སྒྲུབ་བྱས་པ་ནང་བཞིན་ང་ཚོ་གིས་དངོས་གནས་དྲང་གནས་གོ་སྐབས་དམ་འཛིན་བྱས་བྱས་གནས་སྟངས་དེ་དེ་བྱེད་ཐུབ་པ་ཡིན་ན། རྩ་བའི་ཆ་ནས་ད་ང་ཚོ་བོད་པ་ད་རིང་འདུ་འཛོམས་ཆགས་བཞག་པའི་ནང་བོད་པ་ཧ་ཅང་གི་མང་པོ་སུད་སི་ནང་གི་བོད་རིགས་སྤུན་ཟླ་མང་པོ་ཞེ་པོ་ཅིག་འདི་གིས་ག་རེ་བསྟན་གྱི་ཡོད་ལབ་ན་དངོས་གནས་དྲང་གནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དཔེ་ཨ་ནི་དད་གུས་གཡོ་བ་མེད་པ་ཨ་ནི་དངོས་གནས་དྲང་གནས་ཡིད་ཆེས་དང་ཨ་ནི་དད་པ་དམ་ཚིག་གཡོ་བ་མེད་པ་འདི་གིས་ག་རེ་བསྟན་གྱི་ཡོད་ལབ་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དངོས་གནས་དྲང་གནས་དགོངས་པ་བཞེས་སྟངས་འདི་ག་འདྲ་ཡིན་པ་བྱམས་བརྩེའི་བསླབ་བྱ་ག་འདྲ་ཡིན་པ་འདི་གིས་འདི་གསལ་པོ་ཞེ་པོ་ཅིག་མཐོང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ལ་མཚན་སྨད་སྐུར་འདེབས་ཞུས་པར་བརྟེན་འཛམ་གླིང་ཡུལ་གྲུ་གང་སར་གནས་པའི་བོད་པ་དང་ཧི་མ་ལས་གཙོས་པའི་ནང་པའི་རྗེས་འཇུག་པ་མང་པོས་ངོ་རྒོལ་དང་བརྒྱུད་ལམ་འདྲ་མིན་ཐོག་ལོག་སྒྲུབ་ལ་གསལ་བཤད་གནང་བཞིན་པ་མ་ཟད། སྤྱི་ཚོགས་དྲ་ལམ་འགས་ནོར་འཁྲུལ་ངོས་ལེན་དང ྋགོང་ས་མཆོག་ལ་དགོངས་སེལ་ཞུས་ཡོད་པའི་གནས་ཚུལ་ཁག་ཅིག་ཐོན་བཞིན་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ནང་གི་འཇིགས་མེད་ནས།